ལ་དྭགས་ཀྱི་རྒྱལ་ས་གླེ་རུ་ཚོང་ལས་གཉེར་མཁན་ལྷ་སའི་ཁ་ཆེ་བ་ཁག་ཅིག་ལ་ཟུར་དུ་དམིགས་བསལ་མཇལ་ཁ་དང་བཀའ་སློབ་བཀའ་དྲིན་བསྩལ་འདུག་པ་དང། ལྷག་པར་དུ་མགོན་པོ་གང་ཉིད་མཆོག་ནས་ཁ་ཆེའི་ཆོས་གྲོགས་ཚོ་དང་ལྷན་དུ་མཇལ་འཕྲད་སྐབས། ནམ་རྒྱུན་ལྟར་ཐུགས་ཧ་ཅང་དགྱེས་ཚོར་ཆེན་པོས་འཚམས་འདྲི་བསྩལ་བ་དང། དེ་སྔ་བོད་གཞུང་ནས་ཁ་ཆེའི་ཆོས་གྲོགས་ཚོ་ལ་དམིགས་བསལ་གཟིགས་པ་གནང་གི་ཡོད་པའི་སྐོར་ལ་བཀའ་གནང་འདུག། བོད་པ་རང་ཁ་ཆེ་ལ་ལོ་གསར་གྱི་མཛད་སྒོ་དང་དེ་འབྲེལ་གྱི་དཔེ་མཛད་སྒོ་གལ་ཆེ་ཚང་མ་ལོ་ལ་ཡར་ཕེབས་སའི

པས། ལོ་མང་པོའི་རིང་ལ་ད་ག་འདྲ་པ་ཅིག་བོད་གཞུང་གི་མི་རང་ཡིན་པའི་བཟོ་བྱས་བྱས། ང་ཚོ་ཚང་མ་ལ་སེམས་ཐག་ཉེ་པོ་ཞིག་རག་རེད། ཨེ་ནི། ད་དུང་མཇལ་ཁའི་སྐབས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཁ་ཆེའི་ཆོས་གྲོགས་ཚོ་ལ། ང་ཚོས་ད་ཆ་རང་བཙན་མ་རྩོད་པར། མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཚད་ལྡན་ཞིག་འབད་བརྩོན་གནང་གི་ཡོད་པ་དེའི་ཐོག་ནས་ང་ཚོ་ཚང་མ་གཅིག་གྱུར་ཐོག་ནས་གནས་ཐུབ་རྒྱུར་འབད་བརྩོན་གནང་གི་ཡོད་ཅེས་བཀའ་སློབ་རྒྱ་ཆེ་བསྩལ་འདུག།

ཀྲུང་ཧྭ་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་ཁོངས་ལ་ཡར་བསྡད་ནས་ང་ཚོར་རང་སྐྱོང། མིང་དོན་མཚུངས་པ་ཅིག་དང་དེའི་རང་སྐྱོང་དེ་ཨེ་ནི། སྟོད་མངའ་རིས་སྐོར་གསུམ་བར་དབུས་གཙང་རུ་བཞི་སྨད་མདོ་ཁམས་སྒང་དྲུག་བྱས་ནས་བདེ་སྐྱིད་དེ་ཚང་མ་ལོ་གཅིག་གྱུར་གྱི་རང་སྐྱོང་ཡག་པོ་བྱུང་ན་ཟེར་ནས་ངས་འདི་འབད་བརྩོན་བྱེད་ཀྱི་ཡོད་རེད། ཨེ་ནི་བོད་ནང་གི། བྱེད་ཡུལ། མི་མང། ཆོས་ལུགས་འདྲ་མི་འདྲ་ཡོད་པ། ཆོས་དད་མེད་མཁན་གཙོས་པའི། བོད། མི་རིགས་ཀྱི་རིག་གཞུང་དང་དེ་འདྲ་ལ། ཨེ་ནས་དྲང་གནས་ཀྱི། དཔེ་སེམས་ཤུགས། ཞེ་པོ་ཆེན་པོ་རེད་བཞག། ཨེ་ནས་ངས་དེ། བོད་རྒྱ་ཆེ་མི་མང་གི། དཔེ་སེམས་ཤུགས་དེ། དེ་གཞི་ལ་བཞག་ནས། ཨེ་ནས་བོད་ལ། རང་སྐྱོང། མིང་དོན་མཚུངས་པ་ཅིག་གི་དེའི་ཆོལ་ཁ་གསུམ་ཚང་མ་ལོ་ལ་ཡ་གཅིག་གྱུར་གྱི་རང་སྐྱོང་ཡག་པོ་དགོས་ཀྱི་འདུག་ཟེར་ངས་དེ་བཤད་ཀྱི་ཡོད། རང་སྐྱོང་ཟེར་དུས་ཨེ་ནི་བོད་རང་གི་ཅིག་རིས་མེད་ཀྱི་ཆོས་དད།

ས་གནས་ཀྱི་ཁ་ཆེ་དང་བོད་པའི་ཁ་ཆེ་ཆོས་གྲོགས་ཚོ་དང་ཟུར་དུ་དམིགས་བསལ་མཇལ་འཕྲད་བཀའ་དྲིན་བསྐྱང་གི་ཡོད་པ་རེད། ལ་དྭགས་ཀྱི་རྒྱལ་ས་གླེ་ནས་ཨ་རིའི་རླུང་འཕྲིན་ཁང་གི་ཆེད་གཉེར་གསར་འགོད་པ་བསྟན་འཛིན་ནོར་བཟང་ཡིན།